དེ་རིང་པ་སངས་དབྱངས་སྐྱིད་དང་མཉམ་དུ་བོད་ཀྱི་སྤྱི་ཚོགས་སུ་བུད་མེད་བརྙན་འཕྲིན་གཙོ་སྐྱོང་བ་ཚོས་གདོང་ལེན་བྱ་དགོས་པའི་དཀའ་ངལ་ཅི་ཡོད་མེད་དང་ཡང་པ་སངས་དབྱངས་སྐྱིད་ལགས་ཀྱིས་རྒྱུན་རིང་ལ་ཀུན་གླེང་གཙོ་སྐྱོང་བྱས་པའི་ཉམས་མྱོང་གི་སྐོར་སྐད་ཆ་བཤད་གི་ཡིན། ད་ང་ཚོའི་རླུང་འཕྲིན་ལ་གསན་མཁན་རྣམ་པ་ཚོར་མཚོན་ན་ཡང་ང་དང་འདྲ་བར་པ་སངས་དབྱངས་སྐྱིད་ལགས་ཀྱིས་ཀུན་གླེང་གཙོ་སྐྱོང་གནང་མྱོང་བ་དེ་ཤེས་གི་རེད་དེ་ཡང་ཁོང་གང་ནས་འཁྲུངས་པ་དང་སློབ་གཉེར་གྱི་བརྒྱུད་རིམ་སོགས་ལ་རྒྱུས་མངའ་ཆེན་པོ་མེད་སྲིད་པས་ཐོག་མ་དེ་ལ་ད་པ་སངས་དབྱངས་སྐྱིད་ལགས་ཀྱིས།

འགས། བོད་སྐད་ཐོག་ནས་རླུང་འཕྲིན་གྱི་ལས་རིམ་ཁག་བཟོས། ངས་རྒྱ་སྐད་ཐོག་ནས་རླུང་འཕྲིན་ལས་རིམ་ཁག་བཟོས། དེ་ནས་བྱས་ད་ང་རླུང་འཕྲིན་གྱི་ཐོག་ལ་ཡང་ལས་ཀ་བྱེད་ཡག་གི། རྨང་གཞི་འདྲ་བོ་ཞིག་བཏིང་རྗེས་ཨ་ནི། དགུ་བཅུ་གོ་གཉིས་ལོ་ལ་ཡང་ད་ཨ་རིའི་རླུང་འཕྲིན་ཁང་ལ་ཚུད་རྗེས་དེ་འདྲས་སེ་བྱས་རྗེས་ད། གསར་འགོད་པའི་ལས་རིམ་འདི།

བཙན་བྱོལ་ནང་ཆ་བཞག་པ་ཡིན་ན། བརྙན་འཕྲིན་གྱི་ཐོག་ལ་ཡང་བགྲོ་གླེང་གི་ལས་རིམ་དང་ལྷག་པར་དུ་ད་ཁ་པར་དང། ཉན་མཁན་ཚོ་གིས་དྲི་བ་དྲིས་ལན་ལ་ལན་འདེབས་བྱེད་ཡ་གི་ལས་རིམ་འདི་དང་པོ་འགོ་བཙུགས་པ་ནང་བཞིན་ཆགས་མ་ཟད་པས་ད་དེ་དུས་ཙམ་པར་ད་བོད་ནང་ལོགས་ལ་ད་ག་རེ་ཟེར་དགོས་རེད་བགྲོ་གླེང་གི་ལས་རིམ་གྱི་གོ་སྐབས་འདི་འདྲའི་གི་ལས་རིམ་ཡོད་པ་འདི་འདྲའི་ཧ་ལམ་གོ་མྱོང་མེད་དེའི་སྐབས་སུ། བྱས་ཙང་བཙན་བྱོལ་ནང་ལ་ཕལ་ཆེན་དང་པོ་ཆགས་ཀྱི་འདུག།

དེ་འདྲ་ཧ་ལམ་ཡོད་མ་རེད། ད་བརྙན་འཕྲིན་གྱི་ནང་ལ་བུད་མེད་གཙོ་སྐྱོང་བ་ཐོག་མ་ཆགས་དུས་སྐབས་ཀྱི་དཀའ་ངལ་འདྲ་བོ་ག་རེ་བྱུང་སོང། ད་དང་པོ་དེ་འདི་རེད་ཐོབ་རྒྱག་ཁོ་རྒྱག་རླུང་འཕྲིན་བཤད་གི་བཤད་གི་ལ་སོ་སོའི་མདུན་ལ་ད་པར་ཆས་བཙུགས་བཙུགས་བཟོ་འདོག་བྱེད་དུས་ཙམ་པ་ད་བརྙན་འཕྲིན་གྱི་མདུན་ལ་སྐད་ཆ་བཤད་ཡ་གི་ཉམས་མྱོང་རྩ་བ་ནས་མེད་པ་ཅིག་ཐོག་ནས་འགོ་བཙུགས་དུས་ཙམ་པ་ད་བློ་ཁོག་གིས་མ་འདང་བ་ཅིག་ད་ག་ནང་བཞིན་ད་ག་རེ་ཟེར་དགོས་རེད་གདེང་ཚོད་མེད་པ། ཨ་ནི་ཕལ་ཆེན་གཟིགས་མཁན་རྣམ་པ་ཚོས་དོ་སྣང་བྱུང་གནང་ཡོད་ཀྱི་རེད་མི་ཚང་མ་ད་ཞེད་སང་སང་བྱེད་པའི་གནས་སྟངས་སུ་ཕྱིན་མ་གཏོགས། གདེང་ཚོད་ཆེན་པོ་ཕྱི་རྒྱལ་གྱི་ད་བརྙན་འཕྲིན་གཙོ་སྐྱོང་བ་ནང་བཞིན་འདི་འདྲས་ཀྱི་ད་ག་རེ་ཟེར་དགོས་རེད་བློ་ཁོག་མེད་པ་འདི་འདྲས་ཀྱི་གནས་སྟངས་ཆགས་ཡོད་རེད་ཨ་ནི་ལྷག་པར་དུ་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ

ད་དེའི་ནང་གི་བུད་མེད་གི་ཅིག་བརྙན་འཕྲིན་གཙོ་སྐྱོང་བ་ཅིག་བྱས་དེའི་སྐབས་ལ་དེའི་སྐབས་ད་ལྟའི་བར་དུ་འགྱུར་བ་ཡང་མང་པོ་ཅིག་འགྲོ་ཡོད་རེད་བརྒྱུད་རིམ་འདིའི་ཁྲོད་ནས་ཁྱོད་རང་གི་ཉམས་མྱོང་ཁྲོད་གཙོ་བོ་དེ་བུད་མེད་བརྙན་འཕྲིན་གཙོ་སྐྱོང་བ་ཅིག་གི་དཀའ་ངལ་ག་རེ་ཆགས་སོང། ད་བུད་མེད་ཀྱི་བརྙན་འཕྲིན་གཙོ་སྐྱོང་ཟེར་དུས་ད་ག་རེ་ཟེར་དགོས་རེད། དམིགས་བསལ་ཡང་ད་ང་རང་ཚོའི་ནམ་རྒྱུན་ད་བུད་མེད་ཅིག་ཡིན་དུས། བརྙན་འཕྲིན་ནང་ལྷག་པར་དུ་ཨ་རིའི་བརྙན་འཕྲིན་ཨ་རིའི་རླུང་འཕྲིན་ཁང་གི་ཚད་གཞི་དེ་ལས་ནས་ཚད་གཞི་ཞེ་དྲག་མཐོ་པོ་རེད། བརྙན་འཕྲིན་སྒང་དོན་མཁན་ཚོ་གིས་ད་དུག་ལོག་གོན་སྟངས་ཡིན་ན་རེད་སྐད་ཆ་བཤད་སྟངས་ཡིན་ན་རེད། དེ་ཚོ་ཚང་མ་ད་ཨ་རིའི་རླུང་འཕྲིན་ཁང་ཡིན་དུས་ཙམ་པ་ཨ་རིའི་གི་ཚད་དང་ནུབ་ཕྱོགས་པའི་ཚད་གཞི་ལྡན་པ་གཅིག་དགོས་ཀྱི་ཡོད་དུས་ཙམ་པ་ཡང་དེ་ཚོའི་ཐོག་ལ་དོ་སྣང་བྱེད་དགོས་ཡ་གཅིག་དང་ཡང་ཕྱོགས་གཞན་པ་གཅིག་ནས་ང་ཚོ་བོད་པ་ཚོ་ལ་སོ་སོ་སོའི་རིག་གཞུང་གཅིག་ཡོད་དུས།

འགོ་བཙུགས་དུས་ཙམ་པ་བརྗོད་གཞི་ནས་ཅིག་གཏན་འབེབས་བྱེད་པ་ནས་བཟུང་བྱས་ཀྱི། ད་ག་རང་གང་བསམ་བློ་བཏང་དགོས་ཡ་དང་ནང་ལ་སླེབས་པ་ནས་ཞིབ་འཇུག་བྱེད་དགོས་ཡ། དེ་འདྲ་ཡིན་དུས་ཙམ་པ་ད་སྤུ་གུའི་ཐོག་ལ་ལྟ་སྐྱོང་དེ་འཐུས་ཤོར་འགྲོ་ཡ་ལ་སོགས་པ་ད་བུད་མེད་ཅིག་ལ་དཀའ་ངལ་དེ་འདྲའི་ཤུགས་ཆེན་པོ་ཞིག་འདུག་ཡིན་ནའི་ང་རང་ལ་སེམས་ཤུགས་གཙོ་བོ་སྤར་ཡ་གཅིག་ག་རེ་ཟེར་ན། ངའི་ཨ་མ་ལགས་ཡིན་པས་ན། དངོས་གནས་བུད་མེད་ཀྱི་ཨ་མ་ལགས་ད་བོད་པའི་ཨ་མ་ལགས་མང་པོ་དང་འདྲ་བར་ཞེ་དྲགས་ཀྱི་སེམས་ཤུགས་ཆེན་པོ་གཅིག་ད།

ངའི་ཨ་མ་ལགས་ཁོ་རང་ལོ་བཅུ་བཞི་ཟིན་ནས་ད་ཁྱིམ་ཚང་གི་འགན་གཙོ་བོ་དེ་ཁྱེར་བྱས་ནས་སློབ་གྲྭ་ལ་ཐད་ཡག་བྱུང་མེད་དུས་ད་ང་ཚོ་སྤུ་གུ་ཚོ་ལ་སློབ་སྦྱོང་ལ་ཤུགས་རྒྱག་དགོས་རེད་ཟེར་ཡག་དང་དག་ན་བཞིན་ད་ཕྱི་ལོགས་སླེབས་ཚར་ནས་ད་བོད་གཞུང་དང་གོང་ས་མཆོག་གི་བཀའ་དགོངས་ནང་བཞིན་སྒྲུབ་དགོས་རེད་ཟེར་དེ་འདྲའི་ཤུགས་ཆེན་པོ་གསུང་མཁན་ཅིག་རེད་བྱས་ཙང་འདི་ངས་ཡང་ང་ཚོའི་བུད་མེད་གི་ལས་རིམ་ཡིན་ཙང་ངའི་ལས་ཀའི་གྲུབ་འབྲས་ཐོག་ལ། ཨ་མ་ལགས་ཀྱི་ཤུགས་རྐྱེན་དེ་ཆེན་པོ་གཅིག་ཡིན་བསམ་གྱི་འདུག། རེད་ཨ་ནེ་ད། ཁྱེད་ང་ཚོའི་ད་འདི་བོད་ཀྱི་སྤྱི་ཚོགས་ནང་གི་བུད་མེད་བརྙན་འཕྲིན་གཙོ་སྐྱོང་བ་དེ་ཚོ་གི་གནས་བབ་འདྲ་པོ་དེ་ག་འདྲ་ཅིག་མཐོང་གི་འདུག།
ད་ལྟ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་གི་བུད་མེད་གཙོ་སྐྱོང་བ་དེ་ཚོའི་གནས་བབ་དེ་དངོས་གནས་འདས་པའི་ལོ་ཁ་ཤས་གཅིག་ནང་ལ་ཡར་རྒྱས་ཞེ་པོ་ཕྱིན་ཡོད་རེད་བསམ་གྱི་འདུག། ལྷག་པར་དུ་ད་དྲ་རྒྱའི་ཐོག་གི་གནས་ཚུལ། བསྡུ་རུབ་བྱེད་ཡག་དང་འཚོལ་ཞིབ་བྱེད་ཡག་གི་ཆ་རྐྱེན་དེ་ཚོ་ཞེ་དྲགས་ཡར་ཕྱིན་ཡོད་ཙང། ཁ་སོ་རེ་ད་ལས་ཀ་བྱེད་བདེ་བ། སྔོན་མ་དང་མ་འདྲར་ལས་ཀ་བྱེད་བདེ་རུ་ཞེ་དྲགས་ཕྱིན་ཡོད་རེད་ཨ་ནི། ད་བོད་ནང་ལོགས་ཆ་བཞག་པ་ཡིན་ན། ཆབ་སྲིད་ཀྱི་གནས་ཚུལ་ཐོག་ལ་ཡག་ད་བཤད་ཡག་གི། ཐོབ་ཐང་ཡོད་མ་རེད་དེ་ལས་ད་རིག་གཞུང་གི་ཐོག་ལ། བོད་ནང་ལོགས་ནས་ད་བརྙན་འཕྲིན་ཐོག་ལ་ཡག་གཙོ་སྐྱོང་ཞུས་པའི་ལས་རིམ་ད། བརྒྱ་ཕྲག་ཅན་མང་པོ་ཅིག་ང་ཚོས་མཐོང་ཡག་དང་ང་ཚོས་ཕར་ལ་མིག་དཔེ་ལྟ་དགོས་ཡག་གི་ལས་རིམ་འདི་འདྲའི་མང་པོ་ཅིག་འདུག་བཙན་བྱོལ་ནང་ལོགས་ཆ་བཞག་པ་ཡིན་ན་ད་བརྙན་འཕྲིན་གྱི་ལས་རིམ་ད་འདྲ་མི་འདྲ་རླུང་འཕྲིན་ལས་ཁུངས་ཁག་མི་འདྲ་གི་ལས་རིམ་འདྲ་མི་འདྲ་མང་ནས་མང་དུ་འགྲོ་བཞིན་པ་ཅིག་མ་ཚད་པའི་ད་གཙོ་སྐྱོང་བ་ཚོ་གི་ད་ག་ཚོད་རེད།

མཐོང་རྒྱ་ཆེན་པོ། མཐོང་རྒྱ་དང་ཤེས་རྒྱ་དེ་རྒྱ་ཆེན་པོ་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཁྱེད་རང་གི་སྐད་ཆ་བཤད་ཡག་གནས་ཚུལ་དེ་སྐོར་ལ་རྒྱུས་མངའ་ལེན་དགོས་ཡ་དེ་གལ་ཆེན་པོ་ཡིན་དུས་ཙམ་པ་ད་ཞིབ་འཇུག་མང་པོ་བྱེད་དགོས་ཡ་དེབ་དང་ཨ་ནི་ཁ་ཚོད་དཔྱད་ཞིབ་ཡིག་ཆ་དེ་མང་པོ་བཀླག་དགོས་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ཨ་ནི་ལྷག་པར་དུ་ད་བརྙན་འཕྲིན་སྒང་ལ་ཡ་བགྲོ་གླེང་གི་ལས་རིམ་ཅིག་གཙོ་སྐྱོང་ཞུ་མཁན་ཡིན་དུས། སོ་སོ་སོར་གདེང་ཚོད་དེ་ཆེན་པོ་གཅིག་དགོས་ཡ་ད། མི་གསན་མཁན་དང་གཟིགས་མཁན་དེ་ཚོ་ཉོབ་མ་བཅུག་ཡ་དེ། དེ་འདྲའི་ཐོག་ལ་ཤུགས་མང་པོ་བྱེད་ཀྱོང་མེད་འགྲོ་བསམ་པས། ད་སྤྱིར་བཏང་བརྙན་འཕྲིན་གཙོ་སྐྱོང་བ་ལབ་དེ་བུ་བུ་མོ་གཉིས་ཆར་ཡོད་ར་བ། ད་བུད་མེད་གཙོ་སྐྱོང་བ་ལ་སྐྱེས་པ་དང་མ་འདྲ་བ་གི་ཅིག་དམིགས་བསལ་གི་ལས་དོན་གི་ཕྱོགས་ཡིན་ན་འདྲ། ཅིག་ག་རེ་གི་ཕྱོགས་ཡིན་ན། སུ་སུ་ད་ལྟ་གསན་མཁན་པ་གསན་གཟིགས་གནང་མཁན་པ་དེ་ཚོ་གི་བར་འོག་གི་འབྲེལ་བ་ཡིན་ན་འདྲ། དེས་ཁྱོད་རང་གི་མ་འདྲ་བ་ག་རེ་མཐོང་གི་འདུག།
ད་སྤྱིར་བཏང་འཛམ་བུ་གླིང་ནང་ལོགས་ལ་ཡང་ད་གསར་འགོད་ལས་རིགས་ཐོག་ལ་ལས་ཀ་བྱེད་མཁན་དེ་ཚོའི་ནང་ལོགས་ལ་ཡང་ད་བུད་མེད་གསར་འགོད་པའི་གྲངས་ཚོ་ཡིན་ན་འདྲ། ད་དཔེར་ན་ཨིང་ལན་ལ་ལ་ཡང་ཉེ་ཆར་བྷི་བྷི་སི་གི་གསར་འགོད་པ་གཅིག་གིས་ད་བུད་མེད་གསར་འགོད་པ་ཚོ་ལ་ཡང་གླ་ཆའི་ཐོབ་ཐང་ཡིན་ནའི་སྐྱེས་པ་བརྙན་འཕྲིན་གཙོ་སྐྱོང་བྱེད་མཁན་དང་གསར་འགྱུར་བཤད་མཁན་དེ་ཚོ་ལས

བྱས་ཙང་དཀའ་ངལ་མང་པོ་ཅིག་ད་ག་རང་ནས་འཕྲད་ཡོང་གི་འདུག་ཨང། ད་ཡིན་ནའི་ག་རེ་ཟེར་རེད་དཀའ་ངལ་གཞན་དག་ཅིག་དེ་ལ་ཡ། དཔེར་ན་ད་གནས་ཚུལ་ཚོར་སྣང་སྐྱེན་པོ་དེ་འདྲ་ཡོང་དུས་ང་ཚོ་བོད་པའི་གནས་ཚུལ་ཆ་བཞག་པ་ཡིན་ན། ཉིས་སྟོང་བརྒྱད་ཀྱི་ལོ་ལ་ཡ་ད་བོད་ས་ཡོངས་རྫོགས་ལ་ས་བྱི་ཞི་རྒོལ་ཆེན་མོ་བྱུང་པའི་སྐབས་དང། ད་ག་ནང་བཞིན་རང་ལུས་མེར་བསྲེགས་ཀྱི་གནས་ཚུལ་རིམ་པ་བྱུང་བའི་སྐབས་སུ་བུད་མེད་ལས་རིམ་གཙོ་སྐྱོང་བ་ཞིག་ཡིན་པའི་ངོས་ནས། སྐྱེས་པ་ཁྱོ་ག་ཚོ་ལས་རྦད་དེ་ནམ་རྒྱུན་ནས་ད་བློ་ཁོག་ཆུང་བ་བཟོ་རེད་པ་ད་སེམས་ཆུང་བ་བཟོ་རེད་པ་འདི་འདྲས་ཡིན་དུས་ཙམ་པ། བརྗོད་གཞི་འདི་འདྲས་ཚོར་སྣང་སྐྱེན་པོ་དེ་འདྲས་སྒང་སྐད་ཆ་བཤད་དུས་ཨ་ནི་རང་བཞིན་གྱིས་མིག་ཆུ་ཤོར་ཡ་ལ་སོགས་པ་ད་འདི་འདྲས་ཡོང་གི་འདུག་ཨང་ཨ་ནི་དེ་ཚོ་ད་གསར་འགོད་པ་ཅིག་ངོས་ནས་ཡིན་ན་དེ་བྱས་ན་འགྲིག་ཡོད་མ་རེད་བ། ཟེར་དུས་ད་དེ་ཚོ་ལ་སོགས་པ་ཨང་དཀའ་ངལ་མང་པོ་ཅིག་འཕྲད་ཀྱི་འདུག་ཨ། སྐྱེས་པ་དང་མ་འདྲ་བ། མ་འདྲ་བ་འོ། རེད་རེད་རེད། ང་ཚོའི་བུད་མེད་བརྙན་འཕྲིན་གཙོ་སྐྱོང་བ་དེ་ཚོ་ལ་ཅིག་དམིགས་བསལ་གྱི་ཆ་ཤས་བཞེས་སྟངས་ཡིན་ན་འདྲ་ཡང་ན་དེ་འདྲའི་སྒང་ལ་ལས་ཀ་བྱེད་སྙིང་བྲོ་མཁན་གྱི་བུ་མོ་ཡ་དེ་འདྲའི་མང་པོ་ཡོད་ཀྱི་རེད་པ། དེ་ཚོ་གཅིག་ག་འདྲས་འདྲ་བོ་ཅིག་བྱེད་དགོས་རེད་བསམ་གྱི་འདུག་ཁྱོད་རང་གི་ཉམས་མྱོང་སྒང་ནས།